འདི་དུས་ཚོད་འདི་ཁྱེད་ཚོ་ཨ་ས་གི་བ་ནི་བོད་པ་གི་ལས་རིམ་ནས་གསན་བཞུགས་གི་ཡིན་པ་རེད། མི་མང་རྣམ་པ་ཚོ་འདི་ཨ་ས་གི་བ་ནི་ལས་རིམ་ཉིད་གི་རང།

འཇིག་རྟེན་གྱི་འགྲོ་སྟངས་ལ་ཧེ་འཐོག་གི་ཡིན་པ་རེད། དེ་ནས་མི་མང Bible ནང་གི་འགྲོ་སྟངས་ཡ། ཉིད་གི། བོད་ན་མི་ལ་ཡི་གེ་བཀལ་རོགས་གནང། ཡི་གེ་ཀ་ཀལ་ཡིན་གི་ས་ཆ་དེ་བལ་ཡུལ་རེད། མི་གེ་དེ་ལས་རིམ་ལ

ལས་རིམ་གྱི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གྱི་ཐོག་ལ་ཡིག་སྐལ་ཚད་ཀྱི་རྒྱ་དེ་འདི་རུ་ཡོད། ཡིག་སྐལ་ཚད་རྒྱ་དེ་ལས་རིམ་ཨ་ས་གི་བ་ནི Post Box Number། གཉིས་ཀླད་ཀོར་ཀླད་ཀོར་ཀླད་ཀོར་གཉིས་ཀ་ཐ་མན་ཌུ་ནེ་པཱལ

ལ། Radio ནས་མི་མང་ཚང་མའི་གི་བར་ལ་གསན་ཉུང་གི་ཡོད། བོད་པ་མི་མང་ཚང་མ་ལ་ང་ཡི་ཨ་ས་ཡི་སེ་མན་གྱི་ཡབ་ཡེ་ཤུ་ཀེ་ཡི་ལས་ནས་བཀྲ་ཤིས་བདེ་ལེགས་ཅེས་ཞུ་བ་ཡིན་ནོ་ཞེས། མི་མང་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་འདི་ལས་ནི་ཚང་མའི Radio ཉན་མཁན་གྱི་མི་མང་གི་རེད། འདི Radio ཉན་མཁན་གི་ཨ་ས་ཡི་བ་ནི་མི་མང་ཚང་མའི་གི་བར་ལ་དུས་ཚོད་འདི་ལ་སླེབས་གི་ཡོད་པ་རེད་ཞེས། ཁྱེད་ཚོ་མི་མང་ཚང་མ་དེ་རིང་གི་འདི་ཨ་ས་གི་བ་ནི་གི་ལས་ནས་ཁྱེད་ཚོ་མི་མང་ཚང་མ་ལ་ང་ཡང། ཡབ། དཀོན་མཆོག་གིས་གནང་པའི་གི་འགྲོ་སྟངས་དེ་ཁྱེད་ཚོ་མི་མང་ཚང་མ་ལ་ཕུལ་གི་ཡིན་ནོ་ཞེས་ཁྱེད་ཚོ་མི་མང་ཚང་མ།

ཅི་ཚང་གོ་ཞིག་ཕུལ་གནང་བསྡད་ཡོད་པ་ཞེས་ང་དེ་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་ནོ་ཞེས། ཁྱེད་ཚོ་མི་མང་ཚང་མ་གསན་བཞུགས་རོགས་གནང་ཅེས་ང་ཡང། དཀོན་མཆོག་གིས་ང་ལ་བཀའ་གནང་དགོས་ཀྱི་ཡོད་རེད་དཀོན་མཆོག་གིས་ང་ལ་འགྲོ་སྟངས་ཅིག་བྱས་དགོས་ཀྱི་ཡོད་རེད་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ་ལ་ང་ཕུལ་མཁན་སྐབས་ལ་ཁྱོད་ཀྱིས་ང་ལ་རོགས་རམ་གནང་ཅེས་ངའི་གི་འདི་སྨྲ་ངའི་གི་འགྲོ་སྟངས་དང་ངའི་གི་བསམ་བློ་ཅི་ཚང་གོ་འདི་ཡབ་ཡེ་ཤུ་གི་དོན་གི་འགྲོ་སྟངས་དེ་མི་མང་ཚང་མའི་གི་ཐོག་ལ་ཕུལ་མཁན་ལ་ཁྱོད་ཀྱིས་རྒྱབ་སྐྱོར་གནང་རོགས་གནང་ཅེས་ཨ་མེན། མི་མང་ལྷན་རྒྱས་རྣམ་པ་ཚོ། བླ་ན་མེད་པའི་དཀོན་མཆོག་གིས་མོ་ཤེ་དང་ཨ་རོན་ལ་གསུངས་པ། ཧོ་མོ་ས་དང་ཨ་རོན་ལ་ཅི་སྐད་ཆ་ཞིག་ལབ་པ་ཡིན་དཀོན་མཆོག་གིས་ང་དེ་རིང་གི་འདི་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་དེ་སྐད་ཆ་ཞིག་ཞུས་ཡོད་པ་ཞེས་སེམས་ཤོག་རོགས་གནང་རྗེས། ཡ་ཧོ་བྷ་ཡིས་མི་མི་སེར་ཡུལ་ལ་མོ་ཤེ་དང་ཨ་རོན་ལ་འདི་གསུངས་པ། ལོ་དང་ཟླ་བ་རྣམས་ཀྱི་ནང་ནས་འདི་ནི་ཟླ་བ་དང་པོར་གཅིག། བོས། ཁྱེད་རང་ཚོ་ཡིས་ཨིས་ར་ཨེལ་གྱི་མི་ཐམས་ཅད་ཀྱི་ཁྱིམ་ཚང་རེ་རེ་ཡི་ལུ་གུ་རེ་རེ་ཁྱོངས་ཤིག། གལ་ཏེ་ལུ་གུ་ཟ་བ་ལ་མི་ཉུང་མི་ཉུང་ཉུང་ཡིན་ན་རང་གི་ཁྱིམ་མཚེས་དང་མཐུན་ན། ནང་མི་བཟང་པ་བཞིན་དུ་ལུ་གུ་བགོ་བཤའ་རྒྱབ། ཁྱེད་རང་ཚོ་སྐྱོན་མེད་པའི་གི་ཐོང་པ་ཞིག་ལུག་གམ་ར་ལས་འཁྱེར་དགོས། ཟླ་བ་འདི་ཡི་ཚེས་པ་བཅུ་བདུན་བར་བཞག་ནས་ཨིས་ར་ཨེལ་མི་ཐམས་ཅད་ཀྱིས་ནུབ་མོ་ཡི་དུས་སུ་བསད་དགོས། མི་མང་ལྷན་རྒྱས་རྣམ་པ་ཚོ་ཁོང་ཚོ་ཡིས་ཁྲག་ཁྱེར་ཏེ་ལུ་གུ་ཟ་བའི་གི་ཁང་པའི་གི་སྒོ་ཡི་རུ་བཞི་ཕན་ཚུན་དང་ཡ་ཐེམ་ཐེམ་ལ་བསྐུ་དགོས་ཚེས་དེ་ལ་ཞལ་མོ་ཡི་མེ་ལ་བསྲེགས་པའི་གི་སྐྱུར་རྩི་མེད་པའི་གི་མེད་པའི་བག་ལེབ་དང་བཅས་པ་ཟ་བ་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ། ང་ཚོ་ཡིས་མཉམ་དུ་ཟ་བར་དགོས། རྗེན་པའམ་ཆུ་ལ་བཙོས་པ་གང་ཡང་མ་ཟ་སྟེ་མགོ་དང་རྐང་པ་དང་ནང་ཁྲོལ་བཅས་མེ་ལ་བསྲེགས་པ་ཞིག་ཟོས་ཡིན་ནོ་ཞེས། མི་མང་ལྷན་རྒྱས་རྣམ་པ་ཚོ་སང་ཉིན་བར་དུ།

པེ་སག་ཡིན་ནོ། དཀོན་མཆོག་མི་སེར་ཡུལ་ལ་མཚན་མོར་བྱས་ནས་མི་ནས་དུད་འགྲོ་གི་བར་དུ་སྔོན་སྐྱེས་ཚང་མ་གསོད་ཅིང། མི་སེར་ཡུལ་གྱི་ལྷ་རྣམས་ལ་ཁྲིམས་གཅོད་པར་བྱེད་ང་ནི་ཡ་ཧོ་བ་ཡིན། ཁྱོད་གང་ན་གནས་པའི་གི་ཁང། ཁང་པ་ལ་བསྐུས་པའི་གི་ཁྲག་འདི་ནི་ཁྱོད་ཀྱི་དོན་ལ། རྟགས་ཡོད་པར་དགོས། ངས་མི་སེར་ཡུལ་ལ་འགྲོ་བའི་སྐབས་ཁྲག་མཐོང་ཞིང་འཇིག་བྱེད་ཀྱི་སྡུག་བསྔལ་དང་ཁྱེད་ཚོ་ལ་ཉེས་པ་ཕོག་པར་མི་འགྱུར་རོ། ཁྱོད་འདིས་ཁྱེད་ཚོ་དྲན་རྟེན་གཞི་དང་ཁྱོད་ཚོ་དང་ཁྱོད་ཀྱི་རྗེས་སུ་འབྱུང་བའི་མི་རབས་རྣམས་ཀྱིས་ཡ་ཧོ་བ་ཡི་དུས་ཀྱི་དུས་ཆེན་བྱེད་པ་དང། ཁྲིམས་འདི་ནི་ཁྱོད་ཚོ་ཡིས། གཏན་དུ་སྲུང་བར་དགོས། མི་མང་ལྷན་རྒྱས་རྣམ་པ་ཚོ། ཞག་པོ་བདུན། གྱི་བར་དུ། སྐྱུར་རྩི་མེད་པའི་གི། བག་ལེབ། ཟོ། ཞག་དང་པོ་ལ་ཁྱེད་རང་ཚོ་ཡི་ཁང་པ་རྣམས་ཀྱི་ནང་ནས། སྐྱུར་རྩི་གང་ཡོད་པའི་གི།

ཞག་དང་པོ་འདི་དམ་པའི་ཡིན་པར་དགོས། ཞག་དེ་རྣམས་ལ་གང་ཡང་མ་བྱེད་ཅིག། ཁྱོད་ཀྱིས་སྐྱུར་རྩི་མེད་པའི་བག་ལེབ་ཀྱི་སྟོན་མོ་སྲུང་དགོས། ཁྱོད་རང་ཚོ་མི་སེར་ཡུལ་གྱི་མི་མང་རྣམས་ཀྱི་དཀྱིལ་ནས་ཁྲིད་པར་བྱའོ། ཁྱེད་རང་ཚོ་ཡི་རྗེས་ལ་བྱུང་བའི་མི་རབས། ཐམས་ཅད་ཀྱིས་ཞག་དེ་ནི་གཏན་གྱི་ཁྲིམས་ཡིན་པས་སྲུང་དགོས། ཟླ་བ་དང་པོ་ཡི་ཚེས་བཅུ་བཅུ་བཞི་གི་པའི་གི་དགོང་དགོང་མོ་ནས་ཟླ་བ་འདི་ཡི་ཚེས་ཉི་ཤུ་རྩ་གཅིག་པའི་གི་དགོང་མོ་ཡི་བར་དུ་སྐྱུར་རྩི་མེད་པའི་གི་བག་ལེབ་ཟ་དགོས། ཞག་བདུན་བར་ཁང་པ་རྣམས་ཀྱི་ནང་ལ།

དེ་བས་དེ་བ་ནས་སྐྱུར་རྩི་ཡོད་པ་ཞིག་མ་ཟ། ཡང་མོ་ཤེས་ཨི་སི་ར་ཨེལ་གྱི་རྒན་རབས་རྣམས་བོས་ཏེ་དེ་ཚོ་ལ་ད་སོང་ལ་ཁྱོད་ཚོ་གཞི་མང་བཞིན་དུ་ལུ་གུ་ཁྱུ་ནས་ཁྱེར་ནས། པེ་སག་གི་དོན་ལ་སོད་ཅིག་ཡང་ཨི་སི་ར་ཨེལ་གྱི་བྱ་བ་རྩྭ་ཡི་གི་ཕོན་པོ་ཞིག། སྣོད་དུ་ཡོད་པའི་ཁྲག་གི་ནང་དུ་ཆུ་ཀྱི་ཆུ་ཆུག་ཅིག་དང། ཁྲག་འདི་སྒོ་ཡི་ཡ་ཐེམ་དང་རུ་ཤིང་ཕར་ཚུར་གཉིས་ལ་བསྐུས་ཤིག་ཁྱོད་རང་ཚོ་ཡི། དཀྱིལ་ནས་སྔ་མོ་ཡི་བར་སུ་ཡང་རང་གི་ཁང་པ་ནས་མ་ཐོན་ཅིག་གང་ལ་ཟེར་ན་ཡ་ཧོ་བྷའི་ཤིང། ཤི་ནས་མི་སེར་པ་རྣམས་རྡུང་བ་དང། སྒོ་ཡི་ཡ་ཐེམ་དང་རུ་ཤིང་ཕར་ཚུར་གཉིས་ལ་བསྐུས་པའི་ཁྲག་གཟིགས་ནས་ཕར་གཤེགས་ཤིང་འཇིག་འདི་ཁྱེད་ཀྱི་ཁང་པ་རྣམས་ཀྱི་ནང་དུ་ཞུགས་ནས་གསོད་དུ་མི་གནང་བའི་དོན་ལ་ཡིན། དེ་བ་ནས་བཀའ་འདི་ནི་ཁྱེད་དང་ཁྱེད་ཀྱི་བུ་རྣམས་ཀྱི་དོན་ལ། གཏན་དུ་ཁྲིམས་ཤིག་སྲུང་དགོས་མི་མང་ལྷན་རྒྱས་རྣམ་པ་ཚོ། ཁོང་གི་བཀའ་བཞིན་དུ་ཁྱེད་ཚོ་ལ་ཞལ་འཆེས་པའི་གི་ཡུལ་དུ་གནས་བྱིན་ནོ། ངས་གི་འདི་གསུངས་ཏེ་ཡོད་པ་རེད་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ། ཁྱོད་ཁྲིམས་འདི་ཡི་སྲུང་དགོས་ཁྱོད་རང་ཚོ་ཡི་བུ་ཡིས་ཚོ་འདི་ཡི་དོན་ཅི་ཡིན་དྲིས་ན། ཡ་ཧོ་བ་ཡི་པེ་སག་གི་མཆོད་པ་འདི་ཡིན། མི་སེར་ཡུལ་ནས་ཡོད་པའི་ཨི་སི་ཨི་སི་ར་ཨེལ་གྱི་བུ་རྣམས་ཀྱི་ཁང་པའི་ཁང་པའི་ནང་ནས་ངེད་ཀྱི་ཁང་པ་རྣམས་ཐར་པར་མཛད་དོ་ཞེས་པ་བཀའ་གནང་ངོ། དེ་ནས་མི་མང་རྣམས་ཀྱིས་དཀོན་མཆོག་ལ་ཕྱག་འཚལ་ལོ།

དུད་འགྲོ་ཡི་གི་སྔོན་སྐྱེས་ཚང་མ་བསད་དུས། མཚན་མོ་འདི་ལ་ཕར་ཨོན་དང་གཡོག་པོ་རྣམས་དང་མི་སེར་ཚང་མ་ལ་འདི་མི་ཐུབ་ཟེར་ཡུལ་དུ་ཆེན་པོ་བྱུང་བ་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་འདི་དེ་ང་ཡབ་ཡེ་ཤུ་གི་འགྲོ་སྟངས་དང་དཀོན་མཆོག་གི་དོན་དང་དཀོན་མཆོག་གི་གསུངས་པའི་གི་གསུང་རབ་དང། བླ་ན་མེད་པའི་དཀོན་མཆོག་ཡིས་མོ་ཤེ་དང་ཨ་རོན་ལ་གསུངས་པའི་གི་གསུང་རབ་དེ་ཁྱེད་ཚོ་མི་མང་ཚང་མ་ལ་ཕུལ་ནས་ང་གུང་སངས་ཤིག་ཞུ་བ་ཡིན་ནོ་ཞེས་ཡང་སང་ཉིན་དུས་ཚོད་འདི་གའི་ཐོག་ལ་ཁྱེད་ཚོ་མི་མང་ཚང་མ་ལ་ང་ཡང་དུས་ཚོད་འདི་ལ་སླེབས་དགོས་ཡོད་པ་ཞེས་དེ་རིང་གི་དུས་ཚོད་འདི་ལ་ཁྱེད་ཚོ་མི་མང་ཚང་མ་ཕེབས་གནང་སེང་ང་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་བ་ཡིན་སང་ཉིན་དེ་རིང་གི་དུས་ཚོད་ལ་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ང་འོང་གི་ཡིན་ནོ་ཞེས་ང་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན།

ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ངེད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སིན་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ངེད་ལ་གསུང་རོགས་གནང་ངེད་ལ

དུས་ཚོད་ལ། རེ་ཌི་ཡོ་ནས་མི་མང་ཚང་མའི་གི་བར་ལ་སེན་ཉུང་གི་ཡོད། མི་མང་ལྷན་རྒྱས་རྣམ་པ་ཚོ་ང་མཱ་ཤི་ཀ་དང་མོས་ཞུས་པའི་གི་དོན་ནས་ཐར་ལམ་ཐོབ་རྒྱུ། དད་པའི་གི་སྒོ་ནས་ཁྱེད་ཚོ་ཐུགས་རྗེ་ཆེ་ཡིས་ཐར་ཏེ་ཁྱེད་ཚོ་རང་ལས་མ་ཤི་མ་ཡིན་གྱི་དཀོན་མཆོག་གི་གནང་གི་གནང་སྦྱིན་ནོ། སུས་ཀྱང་ངོམ་པ་མི་བྱེད་ཕྱིར་ལས་ཀྱི་སྒོ་ནས་ཀྱང་མིན་ནོ། དཀོན་མཆོག་གི་བྱ་བ་བྱེད་པའི་གི་ཕྱིར་ང་ཚོ་ཅི་བྱ་ཞུས་པའི་ལན་དུ་ཡེ་ཤུས་དཀོན་མཆོག་གིས། མངགས་པ་དེ་ལ་ཡེ་ཤུ་ལ་དད་པ་བྱེད་པ་ཡིན་ནི་དཀོན་མཆོག་གི་བྱ་བ་ཡིན་གསུངས་སོ། མི་མང་ལྷན་རྒྱས་རྣམ་པ་ཚོ། ཡེ་ཤུ་དཀོན་མཆོག་གི་སྲས། མཱ་ཤི་ཀ་ལགས་པར་ཁྱོད་ཀྱིས་དད་པ་བྱེད་པ་དང། དད་ཅིང་ཁོང་གི་མཚན་གྱི།

འོན་ཀྱང་གཙོ་བོར་འཇིགས་པའི་གི་མི་རྣམས་དེ་ཁོང་གི་ཐུགས་རྗེ། ཐུགས་རྗེ་དུས་རྒྱུན་དང་ཁོང་གི་དྲི་བྲལ་བ་ཉིད་ནས་ཡང་སྐྱེ་བའི་གི་བར་དུ་གནས་གསུང་མགུར། ཁྱོད་ཀྱི་བྱམས་བརྩེ་ནམ་མཁའ་ལྟར་ཆེ་ཞིང་ཁྱོད་ཀྱི་བདེན་ཉིད་མཁའ་མཉམ་ཡིན་ཕྱིར་རོ་མི་མང་ལྷན་རྒྱས་རྣམ་པ་ཚོ་ཞེས་ང་ཚོ་ཡི་རྣམ་རྣམ་པར་དག་པའི་གི་ལས་ལ་རག་མ་ལུས་པར་ཁྱོད་ཀྱི་ཡིད་ཆེས་གུས་ན་ཡང་བསྐྱར་སྐྱེ་བ་དང་གསར་དུ་གྱུར་པའི་གི་ནམ་མཁའི་གི་ཐུགས་ཉིད་ཀྱི་གི་ཁྲུས་ཀྱིས་ང་ཚོར་བསྐྱབས་པ་ཡིན། ང་ཚོ་ཡི་གཙོ་བོ་ཡེ་ཤུ་མ་ཤི་ཀ་ཡི་ཡབ་ལགས་པའི་གི་དཀོན་མཆོག་ཐུགས་རྗེ་ཅན་ཞིག་ཡབ་དང་ང་ཚོ་ཡི་སྡུག་སྡུག་བསྔལ་བའི་གི་ཚོའི་སེམས་གསོ་གནང་བའི་གི་དཀོན་མཆོག་ལ་བསྟོད་པ་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ་སེམས་ཞུ་རོགས་གནང་རྗེས། ཚུར་ཤོག་ལགས་པ་འདི་ངན་ཅིག་གི་སྟུག་མཚོ་ནས་དག། བྱང་བྱའོ་ཁྱོད་ཀྱི་སྡིག་པ་རྣམས་མཚལ་ཁ་འདྲ་ཡོད་རུང་ཁ་བ་ལྟར་དཀར་པོ་གྱུར་བ་ཡོད་དེ་རྣམས་ནི་རྒྱ་མོའི་དམུ་རྡོའི་དམ་དམར་པོ་ཡོད་རུང་བལ་འཁྲུལ་གྱུར་པར་འགྱུར་ཞེས་གཙོ་བོ་དཀོན་མཆོག་གིས་གསུངས་སོ་ཁྱོད་ངལ་བ་དང་ཁུར་གྱིས་ནམ་མནན་པ་ཐམས་ཅད་ང་ཡི་རྩར་ཤོག་ངས་ཁྱོད་ལ་ངལ་གསོ་སྟེར་བར་བྱའོ་ཨེ་མ། སྐོམ་པ་ཐམས་ཅད་ཆུ་རྣམས་ཀྱི་མདུན་དུ་ཤོག་ཅིག། དངུལ་མེད་པ་རྣམས་ཀྱི་རྣམས་ཀྱང་ཤོག་ལ། ཉོས་ཤིག། ཐེག་ཅིག་ཡོད་ན་བཞིན་ཅིག་རྔུལ་དང་རིན་མེད་པར་རྒུན་ཆང་དང་འོ་མ་ཡོད་བཞིན་ནོ་ཞེས་དུས་ཆེན་གཞུག་པའི་ཞག་ཆེན་པོར་ཡེ་ཤུ། བཞེངས་ནས་མངོན་པར་བསྒྲགས་ཤིང་སུ་སྐོམ་པ་འདི་ང་ཡི་རྩར་ཤོག་ལ

ཀྱང་པའི་སྐུ་དྲག་གིས་བཏབ་པའི་གུང་རྒྱུད་རྣམས་ས་གཡོས་ཐམས་ཅད་ཉིད་དུ་སྟོང་པ་རབ་ཏུ་སྐྱེས། མི་མང་ལྷན་རྒྱས་རྣམ་པ་ཚོ། དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ངེད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གྱི་དོན་ལ་ཅི་གང་ཡང་གསུང་བྱ་ཡོད་ན་ངེད་ལ་གསུང་རོགས་གནང། ངེད་ལ་གསུང་མཁན་གྱི་ཐོག་ལ་ཡིག་བཀལ་སའི་གི་རྒྱ་དེ་དེ་རུ་ཡོད། ཡིག་བཀལ་སའི་རྒྱ་དེ་ལས་རིམ་ཨ་ས་གི་བ་ནི Box Box Number། གཉིས་ཀླད་ཀོར་ཀླད་ཀོར་ཀླད་ཀོར་གཉིས Kathmandu Nepal།